གར་སེམས་བདག་བསྐྱེད་དེ་ཐུན་རེ་རེ་ཕུལ་ནས་སོ་སོ་ལ་མཆོད་པ་རེ་རེ་ཕུལ་བ་དང་ཐུན་རེ་རེ་ཐུན་བཞི་བསྡད་ན་ཁོ་ལ་ཆུ་གསོ་བཞི་རྒྱག། མདུན་བསྐྱེད་དེ་ལ་ཉི་མ་རེ་ལ་རེ་རེ་མ་གཏོགས་དགོས་པ་མ་རེད་དགོང་དག་ཐེངས་མ་གཅིག་མ་གཏོགས་ཚུལ་བློའམ་མ་རེ་བ་ཧོ། རེ་བ་མཆོད་པ་དུ་བྲིས་ཤིང་ད་ཆུ་གསོ་རྒྱག་ཚུལ་ད་ད་རེ། མདུན་བསྐྱེད་དེ་ནས་སུ་བྲིས་ཤ་བ་དེ་ལ་ཉི་མ་གཅིག་ལ་གསར་བ་གཅིག་བྲིས་ཁོ་རང་རང་གིས་གོ་ཆོད་འགྲོ་ཆུ་གསོ་རྒྱག་པ་མ་རེད་བདག་བསྐྱེད་དེ་ལ་ཐུན་གཉིས་བསྡད་ཡོད་ན་ཐུན་རེ་རེ་ལ་ཆུ་གསོ་རེ་དང་པོ་གཅིག་བྲིས་ཡ་ཞོགས་པ་གཅིག་རང་གོ་གསར་བ་རང་རེ་བ། ད་ཐུན་གཉིས་པ་གསུམ་པ་བཞི་པ་དེ་ཚོ་ག་ཚོད་བསྡད་ཡོད་ན་ཐུན་རེ་ལ་ཁོ་ལ་ཆུ་གསོ་རེ་རེ་རྒྱག། ཆུ་གསོ་རྒྱག་ལ་ཆུ་གང་ཡིན་པ་དེ་ལ་ཆུ་གསོ་རྒྱག། དེ་མེ་ཏོག་དེ་ཚོ་ཁ་ཐུག་རང་ལ་དེ་མེ་ཏོག་གོ་དེ་མེ་ཏོག་ད་སྤོས་ཉིན་མོ་ནས་ཁོ་རང་ཙུག་ཙུག་ལ་ཁོ་རང་བཞག་རེ་བ་ཁོ་རང་བཞག་བཞག་ཁོ་ལ་དེ་སྣོན་པའི་ནས་ད་འབྲུ་རང་བལྟས་བླུག་དགོས་ན་བླུག་བྱས་འབྲུ་ཆེན་མོ་འདྲའི་ནས་བལྟས་བླུག་ཐུབ་ན་དགའ་ཟིན་མེད་ན་ད་མ་རྒན་ཨ་རོན་པ་སྤུས་པའི་སྲིད་ཚོད་ཁོ་རང་ཙུག་ཙུག་གིས་ནས་འབྲུ་ཞིག་ཡོད་པ་ཞིག་འབྲུ་ཡིན་ན་དེའི་རྗེས་སུ་ཁོ་འདུག་བྱས་ཕུད་བསམ་པ་དང་གཏོར་བཞག་ན་ཁོ་ཕངས་འདུག་ཚུལ་བའི་དོ་བདག་ཅིག་པ་རེད་འགྲོ། ད་ནི་ཐུན་རེ་རེ་ལ་སྤོས་རེ་རེ་ངེས་པར་དུ་སྤར་སྤར་ཡོང་སྟེ་འདིའི་སྒོ་ད་བསྒྲིལ་བ་ཙམ་རེ་ནས་སྤོས་དངོས་གཞི་བ་དེ་ནས་ཕུལ་དགོས་ཨང། དེ་ནི་ཕ་ཆུ་གང་ཡིན་པ་དེ་ལ་ཆུ་གསོ་རེ་རྒྱག། མ་གིས་ཅིག་ཞལ་ཟས་མཆོད་པ་མགོ་མ་རྒན་བུ་དགུ་ཁྲི་གཅིག་ཁྲི་ཁོ་ལ་ཆུ་གསོ་གོ་ཁོ་རེ་ཁྲི་དེ་ལ་ཡོད་པ་ཡིན་ཙང་ཁོ་རང་རང་གི་མགོ་ལ་བསུབ་བསམ་བཏང་ཟེར་བ་ཨང་ཨོ་ཐུགས་ཆེ་ཨ་ཁོ་སོང། ཐུགས་ཆེ། འདི་ཉི་མ་གཅིག་གོ་ལ་གསར་བ་གཅིག་ཕུལ་བའོ། ཁོ་རང་ལ་གོ་ཆོད་འགྲོ་བ་རེད། དགོང་དག་ལ་ཐེངས་མ་གཅིག་མ་ཡོད་ལས་ཀ་ཡང་མ་རུང། བདག་བསྐྱེད་ཚོ་སོ་སོ་ལ་ཐུན་རེ་རེ་ཡིན་ཙང་ཁོ་ལ་ཆུ་གང་ཡིན་པ་ལྟར་ཆུ་གསོ་རེད་ཟེར། འོན་ཀྱང་དགོང་དག་དེ་ཉིན་མོ་དེ། མེ་ཏོག་དང་དེའི་དུས་ཚོད་རང་འཇགས་ཡོད་པ།